ལོ་གཉིས་རེའི་ནང་ཨོ་སྟྲེ་ལི་ཡའི་རིག་གཞུང་སྣ་ཚོགས་ལྷན་ཁང་གིས་ཨོ་སྟྲེ་ལི་ཡའི་ནང་ལས་ཀ་བྱེད་སར་སུན་གཙེར་དང་དབྱེ་འབྱེད་སྐོར་ཞིབ་འཇུག་སྙན་ཐོ། Inclusion at Work། ཞེས་པ་དེ་སྟོན་གྱི་ཡོད། འོ་ན། ལས་གནས་སུ་དབྱེ་འབྱེད་ཞེས་པ་དེ་གང་ཡིན་ནམ། ལས་གནས་སུ་ཁྲིམས་འགལ་གྱི་དབྱེ་འབྱེད་ནི་ལས་མི་ཞིག་ལ་ཁོ་རང་གི་གནས་བབ་མ་འདྲ་བ་དཔེར་ན་མི་རིགས་དང། ལོ་ན། ཕོ་མོ། སྦྲུམ་མའི་གནས་སྐབས་དང་ཡང་ན་ཆོས་ལུགས་མ་འདྲ་བ་ཡིན་པའི་རྒྱུ་མཚན་གྱིས་དབྱེ་འབྱེད་གནས་ཚུལ་བྱུང་བ་ལ་ཟེར། དེ་ནི། ལས་མི་ཞིག་གི་ལས་དུས་དང་ལས་གནས་ཀྱི་ངོ་བོ་ལ་མ་ལྟོས་པར་ཚང་མར་ཁྱབ་པ་ཡིན། Patrick Turner ལགས་ནི། Brisbane ནང་རྟེན་གཞི་བྱས་ཡོད་པའི། Maurice Blackburn ཞེས་ཁྲིམས་རྩོད་པའི་མཐུན་ཚོགས་ནང་ངལ་རྩོལ་དང་བཟོ་ལས་ཁྲིམས་ལུགས་སྐོར་ཆེད་ལས་མཁས་པ་རྒན་པ་ཞིག་ཡིན། ཁོང་གིས། Adverse Action ཞེས་པ་སྟེ། ཉེས་དོགས་ལག་བསྟར། དཔེར་ན་མི་ཞིག་ལས་གནས་སུ་བརྡབ་སྐྱོན་བྱུང་ཚེ་ཕྱིར་འབུད་བྱེད་པ་དང། ཕྱོགས་ལྷུང་ཐག་གཅོད་བྱས་ནས། ཁོ་རང་གི་ལས་ཀའི་གནས་རིམ། བརྗེ་པོ་བྱེད་པ།

མེ་རྒན་པ་པ་ལགས་ནི་སིད་ནི་ནང་རྟེན་གཞི་བྱས་ཡོད་པའི་ཨན་ཏྲེ་སན་གྷི་རེ་ཞེས་ངལ་རྩོལ་གྱི་ཁྲིམས་རྩོད་པའི་ལྟེ་གནས་དེའི་ནང་ཁྲིམས་རྩོད་པ་ཞིག་ཡིན་འདུག་ཁོང་མོས་ཨོ་སི་ཀྲི་ལི་ཡའི་ནང་དབུས་གཞུང་དང་མངའ་སྡེ། ས་ཁུལ་སོ་སོའི་ཁྲིམས་ལུགས་འོག་མི་རྣམས་དབྱེ་འབྱེད་དང་སུན་གཙེར་ལས་སྲུང་སྐྱོབ་བྱེད་ཀྱི་ཡོད་པར་འགྲེལ་བརྗོད་གནང་དོན།

དཔེ་གཞན་ཞིག་ནི། ལས་མི་ཞིག་ལ་ཕྲུ་གུ་ལྟ་སྐྱོང་བྱེད་དགོས་ཀྱི་ཡོད་པའི་རྒྱུ་མཚན་གྱིས་དབྱེ་འབྱེད་བྱེད་པ། གལ་སྲིད་ལས་མི་ཞིག་གིས་ཕྲུ་གུ་བུ་བཅོལ་ཁང་ལ་ཕར་སྐྱེལ་བ་དང་ཚུར་བླངས་དགོས་ཀྱི་ཡོད་ཚེ་སྦྱིན་བདག་གིས་རྒྱུ་མཚན་ལྡན་པའི་ཐོག་ནས་དུས་ཚོད་བཀོད་སྒྲིག་དང་ཆོག་མཆན་སྤྲོད་དགོས་ཀྱི་ཡོད་པ་ཡིན། དེར་བརྟེན་ལས་མི་ཚོས་སྦྱིན་བདག་ལ་ཁོང་ཚོའི་གནས་སྟངས་འགྲེལ་བརྗོད་བྱེད་དགོས་པ་དང་སྦྱིན་བདག་གིས་ཀྱང་དགོས་གལ་བྱུང་སྐབས། དུས་ཚོད་བཀོད་སྒྲིག་ཐད་དོ་ཁུར་ཡོད་པ་བྱེད་དགོས་པ་ཡིན། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཨོ་སི་ཀྲི་ལི་ཡའི་རིག་གཞུང་སྣ་ཚོགས་ལྷན་ཁང་གིས་བཏོན་པའི་སྙན་ཐོ་ལ་གཞིགས་ན། Aboriginal དང Torres Strait མཚོ་གླིང་པའི་མི་རིགས་རྣམས་ལ་ལས་གནས་སུ་ཁྲིམས་མཐུན་མེད་པའི་དབྱེ་འབྱེད་མང་ཤོས་མྱོང་ཡོད་པ་ཐོན་ཡོད་འདུག། ཡང་དེ་བཞིན་ལས་ཀའི་ངོ་བོ་ལ་གཞིགས་ནས་དབྱེ་འབྱེད་མྱོང་སྟངས་མི་འདྲ་བ་ཡོད་པ་དཔེར་ན། དཔལ་འབྱོར་དང་ཞབས་ཞུ་དང་འབྲེལ་བའི་ལས་གནས་སུ་གནས་སྟངས་ཅུང་དྲག་པ་ཡོད་པ་དང། བཟོ་ལས་དང་འབྲེལ་བའི་ལས་གནས་ཁག་ནང་དབྱེ་འབྱེད་ཤུགས་ཆེ་བ་ཡོད་པ་ཐོན་ཡོད་འདུག། ལི་སཱ་ཨེ་ནིས་ལགས་ནི་ཨོ་སི་ཀྲི་ལི་ཡའི་རིག་གཞུང་སྣ་ཚོགས་ལྷན་ཁང་ནང་རྒྱུན་ལས་འགན་འཛིན་ཞིག་ཡིན་པ་དང། ཁོང་མོས། Performance Management། ཞེས་པ་སྟེ། ལས་དོན་ཀུན་སྤྱོད་སྟངས་འཛིན་བྱེད་པ་ནི་དབྱེ་འབྱེད་མ་ཡིན་པའི་སྐོར་འགྲེལ་བརྗོད་གནང་དོན། It is not discrimination to performance manage an individual།
ལས་ཀ་སྤྲོད་མཁན་སྦྱིན་བདག་ལ་ཁོང་ཚོའི་ལས་མི་རྣམས་ལ་དོ་དམ་སྟངས་འཛིན་བྱེད་ཆོག་པའི་ཁྲིམས་ཀྱི་ཐོབ་ཐང་ཡོད་པས། མི་རིགས་དང་ཕོ་མོ་ཆོས་ལུགས་སོགས་མི་འདྲ་བའི་ལས་མི་ཞིག་གིས་ལས་ཀར་ནུས་ཤུགས་ཡག་པོ་མི་བཏོན་པར་དོ་དམ་སྟངས་འཛིན་བྱེད་པ་ནི་དབྱེ་འབྱེད་བྱེད་པ་མ་ཡིན། སྐུ་ཞབས་ཁྲ་ནར་ལགས་ཀྱིས་སྤྱིར་དབྱེ་འབྱེད་བྱེད་པ་དངོས་སུ་གསལ་ཁ་འདོན་ཁག་པོ་ཡིན་ན་ཡང། ཁྲིམས་འོག་ཏུ་དབྱེ་འབྱེད་ཁོངས་སུ་མ་གཏོགས་པ་ཡང་ཡོད་ཅེས་ཁོང་གིས་གསུངས་དོན། If you turned up at work drunk,
གལ་སྲིད་ཁྱེད་རང་གིས་ལས་ཀ་བྱེད་སར་ར་བཟི་བ་དང་ཁྱེད་ཀྱི་སྦྱིན་བདག་གིས་སྒྲིག་གཞི་འགྲེལ་བརྗོད་བྱས་ནས་ལས་ཀ་བྱེད་སར་ཆང་རག་བཏུང་ཆོག་གི་མེད་པས་ཁྱེད་ལ་ཉེན་བརྡ་བཏང་བ་དང། སྒྲིག་གཞི་དེ་ལས་བྱེད་སྤྱི་ཡོངས་ལ་ཁྱབ་པ་ཡིན་པས། ཁྱེད་རང་རྒྱབ་ལྗོངས་མི་འདྲ་བ་དང་དབང་པོ་སྐྱོན་ཅན་ཡིན་ན་ཡང་གནས་སྟངས་དེའི་འོག་ཁྲིམས་དང་མི་མཐུན་པའི་དབྱེ་འབྱེད་ཁོངས་སུ་ཚུད་ཀྱི་མེད། ཡང་གལ་སྲིད་ཁྱེད་ལ་དབྱེ་འབྱེད་མྱོང་གི་ཡོད་ཚེ་ག་རེ་གནང་དགོས་སམ།

སྡུག་སྐད་དང་དཀའ་སྡུག་ཤོད་པར་བརྒྱུད་རིམ་ཞིག་ཡོད། དེར་བརྟེན་ཁོ་ཚོས་གནས་ལུགས་བྱུང་མ་ཐག་ངེས་པར་དུ་སྦྱིན་བདག་ལ་སྙན་སེང་ཞུས་ནས་གནད་དོན་སེལ་ཐབས་བྱེད་དགོས། གལ་སྲིད་ལས་ཀ་བྱེད་ས་རང་ནས་དཀའ་ངལ་སེལ་ཐུབ་ཀྱི་མེད་ཚེ། ངལ་རྩོལ་པའི་ཁྲིམས་རྩོད་པ་དང། དབྱེ་འབྱེད་འགོག་རྒོལ་གྱི་ཁྲིམས་རྩོད་པ་གང་རུང་ལས་ལམ་སྟོན་ཞུ་བ་དང་ཡང་ན། ངལ་རྩོལ་སྐྱིད་སྡུག་གི་ཚོགས་མི་ཡིན་ཚེ་དེ་ལས་རོགས་སྐྱོར་བླངས་ཆོག་པ་ཡིན།

གལ་ཏེ་ལས་ཀ་རང་འཇགས་སྤྲོད་མི་ཐུབ་ན་ཡང་གྱོང་གུན་གསབ་ཆེད་དངུལ་སྤྲད་སྲིད་པ་རེད། དེ་མིན་ཁྲིམས་ཁང་ནས་ལས་ཀའི་སྦྱིན་བདག་ལ་དངུལ་ཆད་ཡང་བཏང་སྲིད་པ་རེད་ལ་ལས་མི་དོ་བདག་ལ་དགོངས་སེལ་ཞུ་དགོས་པ་དང་ལས་གནས་སུ་གནས་ཚུལ་དེ་ལྷག་ཡ་མི་ཡོང་བའི་ཆེད་ཟབ་སྦྱོང་སྤྲོད་དགོས་པའི་བཀའ་རྒྱ་གནང་སྲིད་པ་རེད།

ལས་ཀའི་སྦྱིན་བདག་དང་ཚོགས་པར་ཡོད། ལས་མི་ཡོངས་ལ་ཆ་འཇོག་བཞག་པ་ཡིན་ཚེ་ལས་གནས་སུ་གསར་གཏོད་ཅན་གྱི་བློ་དང། ལས་ཀའི་ནུས་ཤུགས་ཆེ་བ་སོགས་འབྲས་བུ་བཟང་བ་ཐོབ་ངེས་རེད། ཁྱེད་ཀྱིས་ལས་གནས་སུ་དབྱེ་འབྱེད་དང་འབྲེལ་བའི་རོགས་རམ་སྐོར་ཞིབ་ཕྲ་གནས་ཚུལ། དྲ་ཚིགས།